རྒྱལ་སྤྱིའི་སློབ་ཕྲུག་གི་རྒྱབ་རྟེན་པ་ཚོས་ལས་འགུལ་གསར་པ་ཞིག་གི་བརྒྱུད་སློབ་ཕྲུག་ཚོར་རང་ཉིད་ཀྱི་ཐོབ་ཐང་སྐོར་གོ་རྟོགས་སྤེལ་ནས་གླ་ཕོགས་རྐུ་འཁྱེར་འགོག་ཐབས་སུ་འབད་བརྩོན་བྱེད་བཞིན་ཡོད་འདུག་གྲོང་ཁྱེར Adelaide ན་ཡོད་པའི China Town ན་དེར་གནས་སྡོད་མཁན་ཚོའི་དགའ་མོས་བྱེད་སའི་ཟ་ཁང་དང་ཚོང་ཁང་མང་པོ་ཡོད་ཀྱང Jackie Chan ལགས་ཀྱིས་ཟ་ཁང་དེའི་ནང་ཞལ་ལག་མཆོད་པར་སྐྱོད་ཀྱི་མེད་པ་རེད་འདུག། དེ་ཡང་སྐུ་ཞབས་ཆན་ལགས་ཀྱིས་ལོ་སྔོན་མའི་སྤྱི་ཟླ་བཞི་པའི་ནང་རྒྱལ་སྤྱིའི་སློབ་ཕྲུག་རྣམས་ལ་རོགས་སྐྱོར་བྱེད་མཁན་གྱི་ཚོགས་པ་ཞིག་འགོ་བཙུགས་གནང་ཡོད་འདུག་ཁོང་གིས་གླ་ཕོགས་རྐུ་འཁྱེར་བྱུང་ཡོད་པའི་སློབ་ཕྲུག་སུམ་བརྒྱ་ཙམ་ལ་འབྲེལ་བ་བྱས་ནས་བཀའ་མོལ་གནང་ཡོད་འདུག་སྐུ་ཞབས་ཆན་ལགས་ཀྱིས་གསུངས་དོན། ད་ལྟའི་ཆར་ཨེ་ཏི་ལེ་གྲོང་ཁྱེར་དཀྱིལ་དུ་ཡོད་པའི་ཟ་ཁང་བརྒྱ་དང་ལྔ་བཅུ་ཙམ་ཞིག་ཐོ་གཞུང་ནག་པོའི་ནང་ཚུད་ཡོད། དེ་ཡང་ཉེ་ཆར་ཨེ་ཏི་ལེ་ནང་ཚོང་ལས་ཤིག་གི་ལས་བྱེད་པར་ཉེས་རྡུང་བཏང་བའི་བརྙན་ཐུང་ཞིག་སྤྱི་ཚོགས་དྲ་རྒྱའི་ནང་ཁྱབ་སྤེལ་བྱུང་ཡོད་པ་ལས་དེའི་བརྒྱུད་སླར་ཡང་རྒྱལ་སྤྱིའི་སློབ་ཕྲུག་གི་ཐོབ་ཐང་སྐོར་གླེང་བཞིན་ཡོད་འདུག་འོན་ཀྱང་ཚོང་ལས་དེའི་སྦྱིན་བདག་གིས་ལས་བྱེད་པ་དེར་གླ་ཕོགས་ཉུང་ཤོས་ཀྱི་ཚད་ལས་ལྡབ་ཀྱིས་ཉུང་བ་སྤྲད་པར་ངོས་ལེན་བྱས་ཡོད་འདུག་ཡང་ཆན་ལགས་ཀྱིས་གསུངས་དོན།
ཨེ་ཏི་ལེ་གྲོང་ཁྱེར་ནང་འགྲུལ་པ་སྣེ་ལེན་གྱི་ཚོང་ལས་ནང་ཆུ་ཚོད་གཅིག་ལ་གླ་ཕོགས་ཨོ་སྒོར་བཅུ་སྤྲད་པ་ཡོངས་ཁྱབ་རེད། ངས་འབྲེལ་བ་བྱེད་སའི་སློབ་ཕྲུག་རྣམས་ཀྱི་ཁོངས་སུ་ཆུ་ཚོད་ལ་ཆ་སྙོམས་ཨོ་སྒོར་བཅུ་གཉིས་དང། རྒྱུན་དུ་ཨོ་སྒོར་བཅོ་ལྔ་ལས་ཉུང་བ་ཉུང་ཤོས་ཆུ་ཚོད་ལ་ཨོ་སྒོར་གསུམ་སྤྲད་པ་ཡང་བྱུང་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་བདུན་པའི་ནང་ཨོས་ཏྲེ་ལི་ཡའི་ནང་གླ་ཕོགས་ཉུང་མཐའི་ཚད་དེ་ཆུ་ཚོད་ལ་ཨོ་སྒོར་བཅུ་དགུ་ཚེག་བརྒྱད་ལྔ་ཡིན་པ་རེད། ཨོ་སི་ཀྲི་ལི་ཡའི་གཞུང་གིས་གླ་ཕོགས་རྐུ་འཁྱེར་བྱེད་པར་ཉེས་ཆད་སྔར་ལས་དྲག་པ་ཞིག་གཏན་འབེབས་གནང་འཆར་ཡོད་འདུག་ཚོང་ལས་འབྲེལ་མཐུད་ཀྱི་ཁྲིམས་ལ་བསྒྱུར་བཅོས་བཏང་རྗེས་ལས་མིའི་གླ་ཕོགས་རྐུ་འཁྱེར་བྱེད་མཁན་གྱི་སྦྱིན་བདག་རྣམས་ལ་ཆད་པ་ལོ་བཞི་ཙམ་བཙོན་འཇུག་དང་སྒོར་ས་ཡ་གཅིག་ལྷག་གི་དངུལ་ཆད་ཕོག་སྲིད་པ་རེད་འདུག་དེ་ཡང་མལ་བོན་གཙུག་ལག་སློབ་གྲྭ་ཆེན་མོའི་ལས་འཆར་ཞིག་གི་བརྒྱུད་རྒྱལ་ཡོངས་སུ་གནས་ཚུལ་བསྡུ་རུབ་བྱས་ནས་དྲ་ཐོག་ཏུ་གླ་ཕོགས་རྐུ་འཁྱེར་བྱེད་མཁན་གྱི་ཚོང་ལས་ཁག་གི་ཐོ་གཞུང་རེའུ་མིག་བཟོས་ནས་དེ་རྒྱལ་སྤྱིའི་སློབ་ཕྲུག་ཚོས་ལྟ་རྒྱུ་ཡོད་པ་ཞིག་བཟོ་བཞིན་པ་རེད་འདུག Timothy Kariotis ལགས་ནི་གཙུག་ལག་སློབ་གྲྭ་ཆེན་མོ་དེའི་ནང་སློབ་དཔོན་ཞིག་ཡིན་པ་དང་ལས་འཆར་དེའི་འགན་གཙོ་བོ་འཛིན་མཁན་གཅིག་ཡིན་འདུག་ཁོང་གི་རེ་བར་གཞུང་གི་ངོས་ནས་རེའུ་མིག་དེ་བེད་སྤྱོད་གནང་ནས་གླ་ཕོགས་རྐུ་འཁྱེར་བྱེད་མཁན་གྱི་ཚོང་ལས་རྣམས་ངོ་འཕྲོད་ཐུབ་པའི་རེ་བ་བྱེད་བཞིན་ཡོད་འདུག་ཁོང་གིས་གསུངས་དོན།
What we know is that, yes, increasing the penalty. ང་ཚོས་ཉམས་ཞིབ་བརྒྱུད་ཤེས་རྟོགས་བྱུང་བ་ལྟར་ན། ནག་ཉེས་བསགས་མཁན་ཚོང་ལས་ཁག་ལ་ཆད་པ་སྔར་ལས་ལྷག་པ་རྒྱག་རྒྱུ་གལ་ཆེན་པོ་རེད་འོན་ཀྱང་གལ་ཏེ་ཚོང་ལས་དེ་དག་གིས་གླ་ཕོགས་རྐུ་འཁྱེར་བྱེད་ཀྱི་ཡོད་མེད་རྩད་གཅོད་མ་བྱས་ན་ཆད་པ་དྲག་པོ་བཟོ་བ་ཙམ་གྱིས་ཕན་ཐོགས་མེད་པ་རེད། དེར་བརྟེན་གལ་ཆེ་བ་དེ་གླ་ཕོགས་རྐུ་ཁྱེར་བྱེད་མཁན་གྱི་ཚོང་ལས་དེ་དག་རེ་རེ་བྱས་ནས་གསལ་ཁ་འདོན་དགོས་འདུག་ཡང་ཛོ་ཝི་རན་གྷ་ནེ་ཐན་ལགས་ནི་རྒྱལ་ཡོངས་སློབ་ཕྲུག་སྐྱིད་སྡུག་གི་འགོ་འཛིན་པ་ཞིག་ཡིན་པ་དང་སྐྱིད་སྡུག་དེས་མཐོ་སློབ་ཀྱི་སློབ་ཕྲུག་རྣམས་ལ་རང་ཉིད་ཀྱི་ཁྲིམས་མཐུན་ཐོབ་ཐང་སྐོར་ཤེས་ཡོན་མཁོ་སྤྲོད་དགོས་པར་འབོད་ཀྱི་ཡོད་འདུག་ཁོང་གིས་གསུངས་དོན། ང་ཚོའི་ངོས་ནས་རྒྱལ་སྤྱིའི་སློབ་ཕྲུག་རྣམས་ལ་ཐབས་སྡུག་གི་གནས་ཚུལ་དེ་འདྲ་མ་བྱུང་གོང་ནས་ཁོང་ཚོར་དགོས་ཡོད་ཀྱི་རོགས་སྐྱོར་སྤྲད་ཐུབ་པ་བྱེད་དགོས། ཡང་ཆན་ལགས་ཀྱིས་ཀྱང་དེར་མོས་མཐུན་ཡོད་པའི་ཐོག་ཁོང་གིས་གསུངས་དོན། རྒྱལ་སྤྱིའི
སློབ་ཕྲུག་རྣམས་ཀྱིས་ཨོ་སྒོར་སྟོང་ཕྲག་མང་པོ་འགྲོ་སོང་བཏང་ནས་ཨོ་སྟྲེ་ལི་ཡའི་ནང་སློབ་སྦྱོང་བྱེད་པར་ཡོང་གི་ཡོད། ཁོ་ཚོ་དེར་སླེབས་རྗེས་རང་ཉིད་ཀྱི་འཚོ་བའི་འགྲོ་གྲོན་ཆེད་ཞོར་ལས་བྱེད་ཀྱི་ཡོད། དེ་ཡང་ཁོ་ཚོ་ལས་ཀ་འཚོལ་སྐབས་ཆུ་ཚོད་ལ་ཨོ་སྒོར་བཅུ་ལས་ལྷག་བ་ཅན་གྱི་ལས་ཀ་ཞིག་མེད་པ་ནི་གནས་སྟངས་དྲང་པོ་ཞིག་མ་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ Peta Doherty ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ལ་ཞུ་རྒྱུ་དེ་རིང་ནས་བཟུང Facebook ཞེས་པ་སྟེ་ངོ་དེབ་ཀྱིས Australia ནང་གསར་འགྱུར་ཁག་ངོ་དེབ་ཐོག་འགྲེམས་སྤེལ་བྱེད་རྒྱུ་མེད་པ་བཟོས་ཡོད་པས་ཁྱེད་ཀྱིས་ངོ་དེབ་ཐོག་ང་ཚོའི་གསར་འགྱུར་མཐོང་རྒྱུ་མེད་པས་གསར་འགྱུར་ཀློག་ཆེད་ང་ཚོའི་དྲ་ཚིགས sbs dot com dot au slash tibetan དུ་བསྐྱོད་རོགས་གནང། དེ་བཞིན་ཁྱེད་ཀྱིས SBS རླུང་འཕྲིན་གྱི་མཉེན་ཆས་བརྒྱུད་བོད་སྐད་ནང་གསར་འགྱུར་གསན་ཆོག་པ་ཡིན། ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།